དེ་ལས་ཆུ་འབྱོར་ཡོད། དེ་ཡི་ཕྱིར་ད་ལྟ་ཉིད་ནས་ཆུའི་དེའི་མྱོས་པ་དང་དེ་ཡང་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ། བྱང་ཆུབ་ལམ་གྱི་རིམ་པ་ལྟ་བུ་ལ་འཇུག་པ་ཉིད་གཙོ་བོ་ཡིན་པས་དེས་ན་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་བའི་ཕྱིར་བྱང་ཆུབ་ལམ་གྱི་རིམ་པའི་ད་དེ་ལྟ་བུའི་བྱ་བ་ཞེས་གསུངས་ད་ཕྱི་མ་ག་པར་སྐྱེ་བསམས་ན་ཐུགས་རྟག་ཞོ་ཁ་ཡོང་ཁའི་དར་ཟེར་ནི་ཞི་དྲག་ཏུ་དབང། མོང་འགྱོ་རུ་སྐྱེ་ས་ཨ་དྲ་མི་ད། རྩི་ཤ་རུ་སྐྱེ་ས་ཡིན་དེ་འདྲ་ཞི་དྲག་ཏུ་དབང།

དེ་ཡིན་ན་ངན་སོང་བ་ད་ལྟ་ཅི་ཡང་ལེན་གྱི་མ་རེད་པ། དེས་ན་ཕྱི་མ་གང་དུ་སྐྱེ་བ་ནི་ལས་ཀྱི། ད་ཅི་ལ་ཡང་སེམས་བརྟན་པོ་གནས་ཡི་མི་འདུག་ག་འདི་ལ་ཕྱི་མ་འདོན་ས་དེ་འདོན་ཡོད་ནམ་མ་འདོན་ཡོད་ནམ། ཡང་ན་ད་ཀྱི་སྒོ་ཀྱི་ཚུལ་ཡོད་དེ་དངོས་གནས་དྲན་ནས་འགྲོ་ཡོད་ནམ་མ་འགྲོ་ཡོད་ནམ། ཡང་ན་ནི་རྫོགས་ཚར་དེ་བ་ཅི་ལ་སྐྱེས་པ། སྐྱེས་དེ་བ་ཅི་ལ་ཚང་ཡོད་ནམ་མ་ཚང་ཡོད་ནམ་སོ་སོ་དྲན་པ་དེ་འདྲ་དྲན་དགོས་དེ་འདྲ་མང་པོ་ཡོང་གི་འདུག་བ། དགེ་བ་ཕྲན་བུ་ཡོད་པ་ཡང་ཁོང་ཁྲོ། ཁོང་ཁྲོ་དང་ལོག་ལྟ་ཡིས་བཅོམ་ཟེར།

སྡིག་པ་ཚབས་པོ་ཆེ་བྱས་པ་མང་དུ་ཡོད་པའི་ཁར་ཚེ་འདིར་ཡང་གོང་དུ་སྨོས་པ་ལྟར་སྡིག་པ་སྟོབས་ཆེན་གྲངས་མང་ཞིག་བསགས་ཡོད་ལ། སྡིག་པ་སྔ་མ་མང་པོ་ཞིག་བསགས་ཚར་རེད་ཚེ་སྔ་མ་ཡང་མང་པོ་ཞིག་བསགས་ཚར་རེད་ལ་ཚེ་འདི་ལ་ཡང་མང་པོ་བསགས་ཚར་རེད། མང་པོ་ཞིག་བསགས་ཏེ་ཤི་ཁ་ལ་ག་རེ་དེ་ཁོ་ལ་གཉེན་པོ་སྟོབས་བཞིའི་སྒོ་ནས་དཔེ་གཙང་མ་ཡག་པོ་བཤགས་བྱས་ནས་བློ་གདེང་འཁེལ་ཐུབ་པ་ཞིག་བྱུང་རུང་ཅི་འདྲ་འགྲིག་གི་རེད་དེ། དེ་བྱེད་མི་ཐུབ་པ་དེ་དག་དག་གི་ཁ་དོག་དེ་ལས་ཤེས་ཀྱི་རེད་བ་ང་ཚོ་ད་ལྟ་རང་གི་ཁ་དོག་དེ་དེ་འདྲ་བྱེད་མ་ཐུབ་མེད་པ་ཡིན་ཙང་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་ནས་སྟོང་གསལ་ཉེ་བར་ཆུད་ཟོས་མི་ཐུབ་པ་དེ་རང་གིས་རང་གི་དཔེ་ལྐོག་གྱུར་མ་ཡིན་ཙང་ཤེས་ཀྱི་རེད་པ་རང་གིས་རང་མངོན་གྱུར་རེད་པ་དེ་ཤེས་པ་རེད། དེས་ན་དགེ་མི་དགེ་གཉིས་ནི་ཅུང་མི་འགལ་བས་རང་གང་སྟོབས་ཆེ་བ་སྔོན་སོང་ཚེ་འཕྲོ་ཡིན་པས་ཕྱི་མ་ངན་སོང་དུ་འགྲོ་བ་ལས་འོས་མེད་ངན་སོང་དུ་མི་འགྲོ་བའི་གདེང་ནི་སྦྱོར་ལམ་བཟོད་པ་མ་ཐོབ་པར་མི་སྐྱེ་ལ། ངན་སོང་དུ་མི་འགྲོ་བའི་གདེང་འཁེལ་ཡས་དེ་བཟོད་ཐོབ་ངན་སོང་ཡོང་མི་འགྲོ་སྦྱོར་ལམ་བཟོད་པ་ཐོབ་དགོས་རེད། སྦྱོར་ལམ་བཟོད་པ་དེ་ཐོབ་ཚར་སོང་ན་རང་གིས་རང་བློ་རང་ལ་ལྐོག་ཏུ་མི་འགྱུར་ཡིན་ཙང

ཤེས་ཐབས་རེ་བ། སང་ཉིན་མི་རྣམས་ལངས་ཚར་དུས་རོ་དེ་མལ་དུ་འོང་སྟེ་སོ་སོ་རྣམ་ཤེས་དེ་ནི་དམྱལ་བ་མནར་མེད་ནང་སྐྱེས་ཚར་བ་ཡིན་ན་ཨ་ནི་དེ་གཉིས་ཀ་དེ་ག་གཅིག་པོ་རེད་དམྱལ་བ་མནར་མེད་ཟེར་ཡས་འདི་ཐག་རིང་པོ་ག་ཡིན་མ་རེད་བ་ཨོ་དེ་ཁྱེད་མ་ཐག་པ་ལོངས་ཚ་དེ་རྣམས་ལྷས་དེ་ཁྱེད་ལུས་ཀྱི་གྲུབ་མ་ཡིན་ཁོ་ནི་དམྱལ་བ་མནར་མེད་ནང་སྐྱེས་ཚར་གི་འཛག་ཏུ་ཡོད་རེད་བ། ཇི་ལྟར་བྱས་དེ་ལྟར་ཉིན་དྲུག་གཅིག་ལོངས་སྤྱོད་ཕར་ལྟད་མོ་ལྟ་བ་ཙམ་མ་ཡིན་པར། ལྟད་མོ་ལྟ་བ་ལྟར་བྱས་ན། ཡིད་འབྱུང་མི་སྐྱེ་ཞེས་ཟེར།

མྱོང་བལྟས་ནས་བསྒོམས་པ་ཡིན་ན་དེ་ལ་ཕན་ཡོན་གཅིག་མ་གཏོགས་ཉེས་སྐྱོན་ཁྱོན་ནས་ཡོང་ཡ་ཡོད་མ་རེད། ཕན་ཡོན་ཁོ་ན་གཅིག་མ་གཏོགས་ཡོང་ཡ་མེད་པ་རེད་དེ་ལྟར་ཡི་དམ་གྱི་བསྐྱེད་རིམ་སྒོམ་པ་ལས་དམྱལ་བའི་བསྐྱེད་རིམ་སྒོམ་པ་དེ་ཡག་གི་རེད་ཟེར། རང་རེ་ཡི་དམ་གྱི་ལྷ་སྐུ་སྒོམ་པ་ལ་རྩིས་ཆེན་པོ་བྱས་ཀྱང་དང་པོ་རེ་ཞིག་དམྱལ་བའི་ལུས་དེ་བསྒོམས་ན་ཕན་སླེབས་ཆེ་བ་འོང་སྟེ་ཟེར། དམྱལ་བའི་གྱི་ལུས་དེ་བསྒོམས་པ་ཡིན་ན་དེ་ཕན་ཐོགས་ཆེ་གི་རེད་ཟེར། ཚ་དམྱལ་གྱི་སྡུག་བསྔལ་ལ་ཡིད་འབྱུང་དང་པོ་ཐོན་པ་ན་ངེས་འབྱུང་དང་པོ་སྐྱེ་བས་སྒོམ་པའི་འབྲས་བུ་བཟང་ཞེས་ཟེར། ཚ་དམྱལ་གྱི་སྡུག་བསྔལ་དེ་ལ་ཨ་ནི་ངེས་འབྱུང་སྐྱེས་སོང་ན་ངེས་འབྱུང་གི་མགོ་དེ་ནས་བཟུང་སྟེ་ཚུགས་པ་རེད། ངེས་འབྱུང་གི་མགོ་ཚུགས་འོང་དགོས་རེད། དེ་ནས་ནི་འབྲས་བུ་བཟང་པོ་ཅིག་འབྱུང་བར་འོ་གོ། སྐྱོ་ཤས་སྐྱེས་ཏེ་ང་རྒྱལ་གྱི་དྲེགས་པ་སེལ་བ་སོགས་ཡོན་ཏན་ཆེ་སྟེ་ཞི་བ་ལྷས། གཞན་ཡང་སྡུག་བསྔལ་ཡོན་ཏན་ནི་སྐྱོ་བས་དྲེགས་པ་སེལ་བར་བྱེད་འཁོར་བ་པ་ལ་སྙིང་རྗེ་སྐྱེ་སྡིག་ལ་འཛེམ་ཞིང་དགེ་ལ་དགའ་ཞེས་གསུངས་དལ་འབྱོར་གྱི་ལུས་རྟེན་འདིས་ངེས་འབྱུང་དང་སྙིང་རྗེ་སྐྱེ་སླ་བ་དེ་ཡི་རྒྱུ་ཡི་གཙོ་བོ་སྡུག་བསྔལ་བསྒོམ་དགོས། དེས་ན་ངན་འགྲོའི་སྡུག་བསྔལ་བསྒོམ་པ་ལ་གསུམ། ཧོ་དེ་བཞག་གོ། ད་དེ།

གཞན་མ་ཆོས་བྱེད་པ་ཡིན་ན་ཉོན་མོངས་པ་རེ་རེ་རེ་རེ་གཉེན་པོ་མ་གཏོགས་བྱེད་ཐུབ་མ་སོ། འཆི་བ་མི་རྟག་པ་དེ་བྱེད་དྲན་པ་ཡིན་ན་ཉོན་མོངས་པ་ཐམས་ཅད་ཀྱི་གཉེན་པོ་ལ་འགྲོ་ཐུབ་ཀྱི་རེད། ཉོན་མོངས་པ་ཚང་མ་ཐམས་ཅད་གཉེན་པོ་ལ་འགྲོ་ཐུབ་ཀྱི་རེད། ཉེས་སྤྱོད་ཐམས་ཅད་རང་ཤུགས་ཀྱིས་འགག་འགྲོ་གི་རེད། འཆི་བ་མི་རྟག་པ་དྲན་ཡོད་ད། དཔེར་ན་མི་གཉིས་རྒྱ་འདྲེ་རྒྱག་གི་ཡོད་པ་ཡིན་ན་ཁོ་འཆི་བ་མི་རྟག་པ་མ་དྲན་པའི་སར་རྒྱ་འདྲེ་རྒྱག་པ་རེད་བ་ང་རྒྱལ་བྱས་བྱས་ནས། གཅིག་གིས་གཅིག་ནད་མ་ཆགས་གཉིས་ཀས་ནད་མ་ཆགས་བྱས་རྒྱ་འདྲེ་རྒྱག་པ་རེད་བ། ད་གཉིས་ཀས་འཆི་བ་མི་རྟག་པ་དྲན་སོང་ན་རྒྱ་འདྲེ་རྒྱག་པའི་དེ་བཞག་གི་རེད་ཁོང་ཁྲོ་དེ་ཞི་འགྲོ་གི་རེད་བ། ད་ང་གཉིས་ཤི་རན་སོང་ཤི་ཤི་ཁ་ལ་ད་དེ་འདྲ་རྒྱ་འདྲེ་རྒྱབ་ནས་གང་ཡོང་དགོས་རེད་བསམ་བསམ་བློ་དྲན་པ་ཡིན་ན་ཨ་ནི་རྒྱ་འདྲེ་རྒྱག་ཡ་ཉེས་པའི་སྤྱོད་པ་དེ་ཡང་འགག་འགྲོ་གི་རེད་བ། ཁོང་ཁྲོ་དེ་འགག་འགྲོ་གི་རེད་བ། ཨ་དེ་ཡིན་ཙང་ཨ་ནི་སྟོབས་ཆེ་བའི་ཕན་ཡོན་ཟེར་གྱི་རེད་ཨ་ནི་ཐོག་མར་གལ་ཆེ་བ་ཐོག་མར་ཆོས་ལ་འཇུག་དེ་འཆི་བ་མི་རྟག་པས་ཀུན་སློང་གཏོང་ནས་ཆོས་ལ་འཇུག་དགོས་བ། བར་དུ་གལ་ཆེ་བ་ཟེར་དེ་ཨ་ནི་བར་དུ་མུ་མཐུད་ནས་ཆོས་བྱེད་ཐུབ་པ་དེ་ཡང་འཆི་བ་མི་རྟག་པའི་བཀའ་དྲིན་ལ་བརྟེན་ནས་བྱེད་ཐུབ་བ། ཐ་མ་གལ་ཆེ་བ་ཟེར་དེ་ཆོས་མཐར་ཕྱིན་ཐུབ་པ་བྱུང་དེ་འཆི་བ་མི་རྟག་པའི་དྲན་པ་ལ་བརྟེན་ནས་ཡོང་དགོས་བ། འཆི་བ་མི་རྟག་པ་མ་དྲན་ཡིན་ན་མཐའ་མ་ཆོས་ཆོས་མགོ་ཐོན་གྱི་མ་རེད། མཐའ་མཇུག་ཡག་པོ་ཅིག་རྫོགས་ཐུབ་མ་རེད། ཨ་ནི་མཐའ་མ་མཐའ་མ་ནི་ག་རེ་རེད་ཟེར་ན་འཆི་ཁ་དགའ་བཞིན་སྤྲོ་བཞིན་སྤྲོ་བཞིན་པའི་སྒོ་ནས་འཆི་བ། འཆི་ཁ་ནི་དགའ་བཞིན་སྤྲོ་བཞིན་བུ་ཕ་ཁྱིམ་ལ་འགྲོ་བ་ནང་བཞིན་བྱས་ནས་འཆི་ཐུབ་པ་དེ་འདྲ་ཅིག་ཡོང་གི་རེད། ཨ་དེ་དྲན་པའི་ཕན་ཡོན་དྲུག་ཡོད། ད་ཨ་ནི་དྲན་ན་ག་འདྲ་ཞིག་བྱེད་དགོས་རེད་ཟེར་ན་འཆི་བ་དགུ་ཕྲུགས་དེ་བསམ་པ་དང་འཆི་བའི་རྣམ་པ་སྒོམ་པ་དེ་རེད། འཆི་བ་དགུ་ཕྲུགས་ག་རེ་བསམ་དགོས་རེད་ཟེར་ན་རྩ་བ་གསུམ་རྒྱུ་མཚན་དགུ་ཐག་བཅད་པ་གསུམ། རྩ་བ་གསུམ་པོ་དེ་ག་རེ་རེད་ཟེར་ན་ངེས་པར་འཆི་བ་བསམ་པ་ནམ་འཆི་ངེས་མེད་བསམ་པ།

ནི། བཙན་པོ་བྱས་ནས་བསྡད་ནས་བཀག་ཐུབ་མ་རེད། ཐབས་ཤེས་རྣམ་པ་སྣ་ཚོགས་བྱས་པ་ཡིན་ནའི་བཀག་ཐུབ་མ་རེད། ཡང་ན་ཚེ་སྒྲུབ་བྱས་ནས་འཆི་བ་མི་རྟག་པ་དཀའ་ཐུབ་མ་རེད་གལ་སྲིད་ན་ཚེ་སྒྲུབ་བྱས་པ་དེ་བསོད་ནམས་ཟད་ནས་ཚེ་མ་ཟད་པ་ཚེ་ཟད་ནས་བསོད་ནམས་མ་ཟད་པ་དུས་མ་ཡིན་པའི་འཆི་རྐྱེན་ཙམ་བཀག་གི་རེད་ད་དུས་ལ་འཆི་བའི་དུས་ལ་བབས་ཐལ་སོང་ན་ཚེ་སྒྲུབ་ཀྱིས་ཚེ་རིང་འགྲོ་ཐུབ་མ་རེད། དུས་ལ་བབས་ཐལ་སོང་ན་རིང་འགྲོ་ཡ་ཡོད་མ་རེད། འགའ་ཤས་བསོད་ནམས་ཟད་བཞག་ཟེར་ནས་འགའ་ཤས་ཚེ་ཟད་བཞག་ཟེར་ནས་དེ་འདྲ་ཡོང་གི་རེད་བ། དེ་ཙམ་གྱིས་མ་གཏོགས་ནི་ཚེ་སྒྲུབ་བྱེད་པ་དང། ཚེ་འགུགས་པ་ལ་སོགས་པ་དེ་ཚོ་གིས་ཚེ་རིང་འགྲོ་གི་རེད་པས་ཟེར་ན་རིང་འགྲོ་གི་མ་རེད། སྔོན་གྱི་ལས་ཀྱིས་འཕངས་པའི་ཚེ་དེ་ལ་ཡིན་ན་སྐར་མ་གཅིག་ཆུ་ཚོད་སྐར་མ་གཅིག་སྣོན་མ་རྒྱག་ཡ་ཁྱོན་ནས་ཡོད་མ་རེད། དེ་ཡིན་ཙང་དེ་ལྟ་བུ་ཡོང་ཉེན་ཁ་དེ་ལུས་ཀྱིས་ཕན་གྱི་མ་རེད། གནས་ཀྱིས་ཕན་གྱི་མ་རེད་ཐབས་གང་འདྲ་ཞིག་བྱས་པ་ཡིན་ནའི་ཕན་གྱི་མ་རེད། དེ་ཡིན་ཙང་ནི་ཐག་ག་རེ་བཅད་དགོས་རེད་ཟེར་ན་དེ་ལ་ནི་ཆོས་བྱ་དགོས་པ་དེ་ཐག་བཅད་དགོས་རེད། ཡང་དེ་ཙམ་ཞིག་མ་ཟད་འཆི་བ་དེ་ཡོང་ངེས་པ་ཙམ་མ་ཟད་ད་ལྟ་ཉིད་ནས་མི་ཡོང་བའི་ངེས་པ་མེད་ད་ལྟ་རང་མི་ཡོང་བའི་ངེས་པ་མེད། གསོན་པོ་ད་ཚོད་བཙོང་རེད་དེ་གོ་ལ་ཡང་ནི་ཤི་སོང་ཤི་ཚར་ཡང་ཁུག་མ་ག་རེ་རེད་ཟེར་ན་འཛམ་བུ་གླིང་པའི་ཚེ་ལ་ངེས་པ་མེད་ཅིང། སྒོས་སྙིགས་དུས་ཀྱི་ཚེ་ལ་ངེས་པ་མེད་པ་རེད་བ། ནི་འཆི་རྐྱེན་མང་པོ་རེད་གསོན་རྐྱེན་ཉུང་ཉུང་ཅིག་ལས་ཡོད་མ་རེད་བ། གསོན་རྐྱེན་ཚང་མ་ཐམས་ཅད་འཆི་རྐྱེན་ལ་འགྲོ་དགོས་པ་རེད་བ། ཨོ་དེ་རྒྱུ་མཚན་གཉིས་པ་དེ་རེད་བ། ཡང་དེ་ཙམ་ཞིག་མ་ཟད་རང་གི་ལུས་དེ་ཤིན་ཏུ་ཉམ་ཐག་པ་ཅིག་དང་ཉམ་ཆུང་བ་ཅིག་རེད་བ། རྐྱེན་ཕྲ་མོ་གཅིག་ལ་བརྟེན་ནས་སྲོག་དེ་ཆད་ཆོག་ཆོག་ཅིག། དཔེར་ན་འབུ་ལ་སོགས་པ་དེ་ཚོས་སོ་གཅིག་རྒྱོབ་པ་ཡིན་ནའི་སོ་རྒྱོབ་པ་ལ་བརྟེན་ནས་དེས་རྐྱེན་བྱས་བྱས་ནས་ཤི་འགྲོ་གི་དེ་འདྲ་ཡོད་རེད། སྐད་ཆ་སྒྲ་མི་འདྲ་ཡང་སྒྲ་མི་སྙན་པ་དེ་འདྲ་གྱི་གོ་བ་ལ་བརྟེན་ནས་ཤི་འགྲོ་མཁན་དེ་འདྲ་མང་པོ་ཡོད་རེད། གཡང་ས་ཆེན་པོ་དེ་འདྲ་ནས་ཟགས་ལ་སོགས་པ་དང་དེ་འདྲ་ཡོད་རེད། ཡང་ན་རང་གི་ལུས་དེ་ཤིན་ཏུ་ཉམ་ཐག་པ་ཅིག་རེད། རང་གི་ལུས་དེ་སྲ་ཞིང་བརྟན་པོ་ཅིག་ཡོད་པ་ཡིན་ནའི་ས་དང་ལྷུན་པོ། ཉི་མ་ལ་སོགས་ཉི་མ་བདུན་གྱི་ནི་དཀྱིལ་གཅིག་གི་ཐལ་བ། ཐལ་བ་ཙམ་ཡང་མི་ལུས་པར་བྱས་འགྲོ་རྒྱུ་ཡོད་ན་རང་གི་ལུས་ནི་མཁྲེགས་པོ་ག་ཚོད་ཡོད་ན་ཡང་དེ་བཤིག་མ་ཐུབ་ཡས་ཀྱི་རྒྱུ་ནི་ཡོད་མ་རེད་པ། དེ་ལ་བརྟེན་ནས་ནི་ནམ་འཆི་ངེས་པ་མེད་པ་རེད། ཡང་ད་རེས་དེ་ཤི་སོང་རང་ལས་ཆུང་བ་ཡང་ལོ་ཆུང་བ་ཡང་ཤི་སོང་རང་དང་རང་མཉམ་ཡང་ཤི་སོང། ལོ་གཅིག་ལོན་པ་ཡང་ཤི་སོང་གཉིས་ལོན་པ་ཡང་ཤི་སོང་ལོ་བཅུ་ལོན་པ་ཡང་ཤི་གི་འདུག་ལོ་ཉི་ཤུ་ལོན་པ་ཡང་ཤི་གི་འདུག་དེ་འདྲ་ཡིན་ན་རང་མ་ཤི་བྱས་ནས་སྡོད་ཀྱི་རེད་ཟེར་ཡ་དེ་རྒྱུ་མཚན་ཅི་ཡོད་གོ་ཡ་ཡོད་མ་རེད་པ། དུས་སང་ད་ས་ཟིག་ཤི་གི་མ་རེད་ཟེར་ཡ་གོ་ཡ་ཡོད་མ་རེད་པ། དེ་འདྲ་ཡིན་ཙང་ནི་ནམ་འཆི་ལ་ངེས་པ་ཡོད་མེད་ནམ་འཆི་ལ་ངེས་པ་མེད་ཙང་ད་ངེས་པར་དུ་འོང་རྒྱུ་ཡོད་པ་ཡིན་ན་ད་ལྟ་ཉིད་ནས་ནི་ཆོས་བྱེད་དགོས་ཀྱི་རེད་ད་ལྟ་ད་ལྟ་ནས་ཆོས་བྱེད་དགོས་ཀྱི་རེད་ཟེར་དེ་ཐག་བཅད་པ་དེ་བྱས་ད་གསུམ་པ་དེ་ཡིན་ན་འཆི་བའི་ཚེ། ཆོས་མ་གཏོགས་གང་གིས་ཡང་མི་ཕན་པ་ཟེར་གང་གིས་ཡང་མི་ཕན་པ་ཟེར་འདི་ཐོག་མ་ནོར་ལོངས་སྤྱོད་ཀྱིས་མི་ཕན། དཔལ་འབྱོར་ལ་སོགས་པ་ཆེན་པོ་ག་ཚོད་ཡོད་པ་ཡིན་ནའི་འཆི་བ་ལས་ཐར་ཐུབ་རྒྱུ་ནི་ཡོད་མ་རེད། འཆི་ཉིན་ཁ་དེ་རང་གིས་སྣ་ཁ་ཅིག་གིས། དཔེར་ན་ཆ་བཞག་གི་ཡིན་ན་སྒོར་མོ་སྟོང་ཕྲག

རང་ལ་བྲལ་མ་དཔོག་དམ་འཆའ་དེ་ཡེ་ནས་ཤེས་གཉིས་ཀ་དེ་མི་སྐྱེའི་འཕྲལ་ཡང་མ་རུང་བ་གང་ག་གཡོ་འགྲོ་རྒྱུར་མ་དོ། སོ་སོ་རང་ལས་སྐྱེས་པའི་ཕ་མ་ཡིན་ན་སོ་སོ་རང་ལས་སྐྱེས་པའི་ཕྲུ་གུ་ཡེ་ནས་སྐྱེའི་འཕྲལ་ཡང་མ་རུང་བ་གཡོ། སྐུ་ཚེ་བདེ་ལ་རང་ཉིད་པས་རྫུ་གུ་ག་ཤ། རྫུ་གུ་ག་ཚོད་ནི་ཤ་ཡིན་པ་དེ་འདྲ་བས། ཁ་ཉན་པོ་ཞིབ་པོ་གཅིག་ཡོད་པ་ཡེ་ནས་ཤེས་གཉིས་ཀ་དེ་སོ་སོ་གཡོ་འགྲོ་རྒྱུར་མ་དོ་གཡོ་སྐུ་དེ་ཁྲིད་འགྲོ་ས་ཡོད་མ་རུང་བ། དམག་མི་སྟོང་ཕྲག་མང་པོ་ཀྱི་དཔོན་པོ་ཡིན་ནའི་དམག་མི་གཅིག་ཁྲིད་འགྲོ་ཡོད་མ་རེད་སློབ་མ་སྟོང་ཕྲག་མང་པོ་ཡོད་ཀྱི་བླ་མ་ཡིན་ནའི་སློབ་མ་གཅིག་ཀྱང་ཁྲིད་ནས་འགྲོ་ས་ཡོད་མ་རེད་པ་གང་ག་གཡུགས་འགྲོ་རྒྱུ་རེད་པ། རང་གཉེན་བཤེས་ཀྱང་མི་ཕན་པ་དེ་རེད། ཐ་ན་ནི་རང་གི་ལྷན་ཅིག་སྐྱེས་པའི་ཤ་རུས་ཀྱི་ཕུང་པོ་དེ་མི་ཕན་པ་རེད། ད་ལྟ་ཤ་དང་རུས་པ་དེ་ཐོག་མར་ཨ་མའི་ཁོག་པ་ནས་སྐྱེས་ནས་བཟུང་སྟེ་རང་དང་མཉམ་དུ་བྱས་ཡོང་བྱུང་ནའི་གཅེས་པར་སྐྱོང་བས་ཀྱིས་གཅེས་པར་བསྐྱངས་བྱུང་ནའི་དེ་ཉིན་ཁ་དེ་ཁ་བྲལ་ནས་མར་དཀྱིལ་ནས་སྤུ་བཏོན་པ་ནང་བཞིན་བྱེད་ཀྱི་རེད། མར་གཅིག་ལ་དཀྱིལ་ནས་སྐྲ་ཅིག་ཡོད་པ་ཡིན་ན་དཀྱིལ་ནས་ཚུར་བཏོན་མར་དེ་དེར་བཞག་པ་ཡིན་ན་ཁོ་གཉིས་ཁ་བྲལ་ཚར་བ་ཨོ་དེ་ནང་བཞིན་བྱས་རང་གི་རྣམ་པར་ཤེས་པ་དེ་བར་དོ་ཕྱོགས་ན་སླེབས། རང་གི་ཕུང་པོ་དེ་རྩ་ཆེན་པོ་བྱས་ཏེ་བྱས་ཏེ་ཨེ་ནས་དེ་ཉིན་ཁ་དེ། ཁང་པ་ཁུག་ཀྱོག་ཅིག་ན་བཞག་བྱས་སྡོད་ཡ་རེད་པ། ཨོ་དེ་ཡིན་ཙང། དེ་ཉིན་ཁ་དེ་རང་གི་ལྷན་ཅིག་སྐྱེས་པའི་ཤ་རུས་ཀྱི་ཕུང་པོ་དེ་མི་ཕན་པ་ཡིན་ན། ཚེ་འདིའི་བདག་དང་མི་བདག་ལ་སོགས་པ་བདག་བོ་ལ་སོགས་པ་དེ་ཚོ་ད་ག་པར་ཕན་གྱི་རེད་ཕན་ག་གའི་ཡོད་མ་རེད།

དེ་ཉིན་ཁ་དེ་ང་ལས་ཀ་བྱེད་རྒྱུའི་མི་ཡོད་ནོ་ལས་བྱེད་ཡིན་ཟེར་ས་ཡོད་མ་རེད་ང་དེ་ཉིན་ཁ་དེ་དགེ་བཤེས་ལགས་ཡིན་ཟེར་ས་ཡོད་མ་རེད་ང་དེ་ཉིན་ཁ་དེ་ཨེ་ནས་དཔོན་པོ་ཡིན་ཟེར་ས་ཡོད་མ་རེད་ག་རེ་ཡིན་ཟེར་ས་ཡོད་མ་རེད་དེ་ཉིན་ཁ་དེ་རང་གཅིག་པུ་གཅིག་ནས་མ་གྱེས་ཏེ་མྱང་དགོས་རེད་པ་ཨོ་དེ་འདྲ་སེ་བྱས་ནས་དེ་ནས་དམྱལ་བའི་སྡུག་བསྔལ་དེ་ཡིན་ན་སྤྱིར་སྡུག་བསྔལ་སྒོམ་པ་དེ་ཡིན་ན་ཕན་ཡོན་ཆེན་པོ་ཞེ་དྲག་རེད་སྡུག་བསྔལ་མེད་པར་ངེས་འབྱུང་མེད་དེ་བས་སེམས་ཁྱོད་བརྟན་པར་མནོས་སེམས་ཁྱོད་མནོས་ཟེར་གསུངས་རེད་པ་སྡུག་བསྔལ་མེད་པ་ཡིན་ན་ངེས་འབྱུང་ཡོང་གི་མ་རེད། སྡུག་བསྔལ་སྒོམ་པ་ལ་བརྟེན་ནས་ངེས་འབྱུང་དེ་ཡོང་གི་རེད། སྡུག་བསྔལ་མང་པོ་ག་ཚོད་མང་བ་ཙམ་གྱིས་ཡོན་ཏན་ཆེ་རུ་ཆེ་རུ་འགྲོ་གི་རེད། སྡུག་བསྔལ་མང་པོ་མེད་པ་བྱས་བདེ་བ་བྱུང་རྒྱུ་བྱས་པ་ཡིན་ན་རང་གི་ང་རྒྱལ་དེ་ཆེ་རུ་ཆེ་རུ་འགྲོ་ཡས་དང། དེ་འདྲ་མང་པོ་ཡོད་པ་ཡིན་ཙང་རང་ལ་གནོད་བྱེད་ཀྱི་རེད། སྡུག་བསྔལ་མང་པོ་བྱུང་བ་ཡིན་ན་སྡུག་བསྔལ་དེ་ལ་བརྟེན་ནས་ངེས་འབྱུང་དེ་ཤུགས་ཆེ་རུ་ཆེ་རུ་འགྲོ་བ་དང་རང་ཉམས་ལ་དཔག་ནས་གཞན་ལ་སྙིང་རྗེ་སྐྱེ་ཡས་དེ་ཡང་ཤུགས་ཆེ་རུ་ཆེ་རུ་འགྲོ་བ་དང། ད་ནི་སྡུག་བསྔལ་དེ་ལས་སྐྱོབ་པའི། སྐྱབས་བཙལ་རྒྱུ་དེ་ཡང་དྲན། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ། སྐྱབས་འགྲོ་ལ་སོགས་པ་དེ་ཚོ་ཡོད་ནས། སྐྱེ་ཐུབ་ཀྱི་རེད་ཟེར། དེ་ཡིན་ཙང་སྡུག་བསྔལ་ཟེར་རྒྱུ་དེ་ཡོན་ཏན་མང་པོ་སྐྱེས། དེ་ཡིན་ཙང་ད་ལྟ་ང་རང་ཚོ། ལྷ་སྐུ་སྒོམ་པ་ལས་ཀྱང་དམྱལ་བ་གི་ལུས་དེ་སྒོམ་གྱི་ཡིན་ན། གནས་སྐབས་ཀྱི་དེ་ལས་ཕན་ཡོན་ཆེ་ཆུང་ནི། ཡོད་མ་རེད། ཕན་ཡོན་ཆེན་པོ་ཞེ་དྲག་ཡོད་མ་རེད། ཁོ་ག་རེ་རེད་ཟེར་ན་ངེས་འབྱུང་གི་བསམ་པ་སྐྱེ་བ་ཐུབ་ཀྱི་རེད་བ་དེ་ལ་བརྟེན་ནས། ཨ་ཏོ་སི་ཅེས་བྱས་ནས། དེའི་བར་དུ།

བྱས་ཤིང་བསགས་པའི་ལས་དེ་རེད་བ། ནག་པོ་མི་དགེ་བའི་ལས་ཅིག་བྱེད་དགོས་བྱུང་ཟེར་ན་ང་ཚོ་བྱས་ཤིང་བསགས་པའི་ལས་རྐྱང་རྐྱང་མ་གཏོགས་བྱས་ལ་མ་བསགས་ཡས་ལས་དེ་ཞེ་དྲག་ཡོང་གི་མི་འདུག་བ། བྱས་བྱས་ཤིང་བསགས་པ་ཤ་སྟག་ཅིག་ཡོང་གི་འདུག་བ། གྱིས་ཤིག་བསགས་པ། དཀར་པོ་དགེ་བའི་ལས་བསོད་ནམས་ཀྱི་ལས་འདྲ་ཅིག་བསགས་དགོས་བྱུང་ཟེར་ན་ཡང་ན་ནི་མགོ་ཚང་ལ་མཇུག་མ་ཚང་སྐྱོན་དེ་འདྲ་ཡིན་པ་ཡིན་ཙང། བྱས་ལ་མ་བསགས་པའི་ལས། བསགས་ལ་མ་བྱས་པའི་ལས། དེ་འདྲ་ཅིག་མ་གཏོགས་བྱས་པ། བྱས་བསགས་གཉིས་ཀ་ཚང་བའི་ལས་དེ་དཀོན་པོ་ཞེ་དྲག་རེད་བ། ད་བྱས་བསགས་གཉིས་ཀ་ཚང་བའི་ལས་དེ་དང་བྱས་བསགས་གཉིས་ཀ་མ་ཚང་བའི་ལས་གཉིས་པོ་དེ་ཤུགས་ཆེ་ཆུང་བྱེད་ཀྱི་ཡིན་ན་བྱས་བསགས་གཉིས་ཀ་ཚང་བའི་ལས་དེ་སྟོབས་ཆེ་ཡོད་པ་སྟོབས་ཆེ་ཡོད་ཙང་སྟོབས་ཆེ་བའི་དེ་དབང་དུ་འགྲོ་གི་རེད། སྟོབས་ཆེ་བའི་དབང་དུ་འགྲོ་སོང་ན་མི་དགེ་བའི་ལས་ལས་ངན་འགྲོ་ཁོ་ན་མ་གཏོགས་བདེ་འགྲོ་མེད་པ་དེ་སངས་རྒྱས་བཀའ་སླུ་བ་མེད་པ་དེ་གིས་ལུང་བསྟན་བཞག་ཡོད་རེད་བ། མི་དགེ་བའི་ལས་ནི་ངན་འགྲོ་མ་གཏོགས་ཡོང་གི་མ་རེད། དགེ་བའི་ལས་ལས་བདེ་འགྲོ་ཡོང་གི་རེད་ཟེར་ནས་གསུངས་པ་རེད་བ། དེ་ཡིན་ཙང་ང་ཚོ་ངན་འགྲོ་གྱི་སྡུག་བསྔལ་མྱོང་རྒྱུ་ཡིན་པ་དེ་ཕལ་ཆེར་རང་གིས་རང་ལ་ད་ལྟ་ཐག་གཅོད་ཐུབ་བམ། ཕྱི་མ་གང་འགྲོ་དེ་རང་གི་ད་ལྟ་གི་ཤེས་རྒྱུད་དེ་ལ་བརྟེན་ནས་ཧ་གོ་དགོས་ཡོད་པ། མོ་ལུང་གསུང་བརྟག་ལ་སོགས་པ་དེ་ཚོ་སྐྱེ་བརྟག་ཡིན་དེ་ཚོ་ཞུ་མི་དགོས་ལ། སྐྱེ་བརྟག་ཞུ་མི་དགོས་པ་དེ་ངོ་མ་བྱས་ན་སོ་སོ་རང་གིས་རང་ཐག་གཅོད་ཐུབ་པ་དེ་འདྲ་ཅིག་རེད་དེ། ད་དེ་ལ་ནི། སྐྱེ་བ་ཕྱི་མ་ཇི་ལྟར་འགྱུར་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ། འགྲོ་བ་གཉིས་ཟེར་དེ་ངན་འགྲོ་དང་བདེ་འགྲོ་བྱས། བདེ་འགྲོ་ནི་སྐྱེས་བུ་འབྲིང་གི་གནས་སྐབས་སུ། འཁོར་བའི་ཉེས་དམིགས་བསམ་དགོས་རེད་བ། ད་ལྟ་སྐབས་འདིར་ངན་འགྲོ་གྱི་སྡུག་བསྔལ་བསམ། རང་གི་མི་དགེ་བའི་ལས་ཀྱིས་འོང་གི་ད་ངན་འགྲོ་ནང་མར་ལྷུང་བ་ཡིན་ན་ག་རེ་བྱེད་ཀྱི་རེད་ཟེར་ན་ནི་དམྱལ་བ་ལ་ལྷུང་ན་དེ་འདྲ་བྱེད་ཀྱི་རེད་ཡི་དྭགས་ལྷུང་ན་དེ་འདྲ་དུད་འགྲོ་ལྷུང་དེ་འདྲ་བྱེད་ཀྱི་རེད་ཟེར་ན་ནི་ངན་འགྲོ་གྱི་སྡུག་བསྔལ་དེ་བསམ་དགོས་གོ། ངན་འགྲོ་གྱི་སྡུག་བསྔལ་བསམ་པ་དེ་ནི་སྡུག་བསྔལ་དེ་ཇི་ཙམ་བསམ་པ་ཙམ་གྱིས་དེ་ཙམ་གྱིས་ངེས་འབྱུང་དེ་ཆེ་རུ་ཆེ་རུ་འགྲོ་བ་ངེས་འབྱུང་ཤུགས་ཆེ་རུ་ཆེ་རུ་འགྲོ་གོ། ངེས་འབྱུང་གི་བསམ་པ། མཚན་ཉིད་ཡོངས་སུ་རྫོགས་པ་དེ་སྐྱེས་བུ་འབྲིང་གི་གནས་སྐབས་སུ་འཁོར་བ་མཐའ་དག་ལ་ཞེན་པ་ལོག་པ་ཅིག་དགོས་རེད་དོ། ཡིན་ནའང་ཐོག་མ་ཉིད་ནས་ཁོ་ཆེན་པོ་ཅིག་ཡོང་གི་མ་རེད་ཆུང་ཆུང་ཆུང་ཆུང་ཡར་བསགས་བྱས་ཆེན་པོ་ཆགས་དགོས་རེད། ངེས་འབྱུང་གི་བསམ་པ་འགོ་ཚུགས་ས་ཀྱི་སྣེ་འགོ་ཚུགས་ས་དེ་ག་པར་ཚུགས་པ་རེད་ཟེར་ན་དམྱལ་བའི་སྡུག་བསྔལ་བསམས་བསམས་བྱས་ནས་དམྱལ་བའི་སྡུག་བསྔལ་ལ་བྲལ་འདོད་ཀྱི་བྲལ་འདོད་ཀྱི་བློ་བཅོས་མ་མ་ཡིན་པ་ཅིག་ཟེར་ན་ནི་ངེས་འབྱུང་གི་བསམ་པ་གི་སྣེ་གཅིག་ཟིན་ཐུབ་པ་སྣེ་གཅིག་ཟིན་ཐུབ་པ། དེ་ནས་ཡང་ས་ཀྱི་ས་ཀྱི་ཅིག་བྱས་ནས་འགྲོ་བ་རིགས་དྲུག་ཚང་མ་ཚང་བྱས་ལ་ངེས་འབྱུང་གི་བསམ་པ་སྐྱེ་དགོས་རེད་མ་གཏོགས་ཐོག་མ་ཉིད་ནས་ནི་ངེས་འབྱུང་གི་བསམ་པ་རྡོག་རྡོག་ཅིག་ཡོང་མ་རེད་བ་ངེས་འབྱུང་གི་བསམ་པ་དེ་ཡིན་ཙང་སྡུག་བསྔལ་མེད་ན་ངེས་འབྱུང་ཡོད་མ་རེད་སྡུག་བསྔལ་མེད་པར་ངེས་འབྱུང་མེད་དེ་བས

དེ་ག་ནང་བཞིན་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྐྱབས་ལ་སོགས་སྐྱབས་འགྲོ་གཅིག་བྱེད་དགོས་སམ་ཟེར་ན་སྡུག་བསྔལ་བསམ་དགོས་རེད་མ་གཏོགས་སྡུག་བསྔལ་མ་བསམས་ནས་སྐྱབས་འགྲོ་བྱས་ན་སྐྱབས་འགྲོ་གི་རྒྱུ་མ་ཚང་བ་རེད་བ། སྐྱབས་འགྲོ་གི་རྒྱུ་གཉིས་ནང་ནས་གཅིག་མ་ཚང་བ་རེད་བ། འོ་དེ་སྡུག་བསྔལ་གྱི་ཡོན་ཏན་རེད་བ་དཀོན་མཆོག་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་དེ་སྡུག་བསྔལ་གྱི་ཡོན་ཏན་ཡིན་གྱི། ང་དེ་འདྲ་ཡིན་ཙང་ནི་ང་རང་ཚོ་ངན་སོང་གི་སྡུག་བསྔལ་བསམ་དགོས་པ་དེ་ཡིན་ན་གལ་ཆེན་པོ་ཞེ་དྲག་རེད་ངན་སོང་གི་སྡུག་བསྔལ་དེ་ཡིན་ན་ཡང་ནས་ཡང་དུ་དྲན་དགོས་རེད། ཚ་གྲང་གི་སྡུག་བསྔལ་ལ་སོགས་པ་དམྱལ་བ་ཉི་མ་གཅིག་བཞིན་དྲན་ཡིན་ཟེར་དཔལ་མགོན་འཕགས་པ་ཀླུ་སྒྲུབ་གསུངས་པ་ནང་བཞིན་ཉི་མ་གཅིག་བཞིན་དུ་ཡོད་ན་དམྱལ་བའི་སྡུག་བསྔལ་དང་དུས་རྒྱུན་མ་ཆད་པ་བྱས་ནས་དྲན་དགོས་རེད་ཟེར། དྲན་རོགས་བྱེད་དེ་ལས་ཕན་ཡོན་རྒྱ་ཆེན་པོ་ཞེ་དྲག་མཐོང་རྒྱུ་ཡོད་རེད་ཟེར། དེ་ལ་བརྟེན་ནས་མང་པོ་ཞིག་འདྲེན་ཡོང་གི་འདུག་ངེས་འབྱུང་གི་བསམ་པ་ཨ་ནི་སྐྱེ་གི་འདུག་དེ་ལ་བརྟེན་ནས་སྡིག་པ་ལ་འཛེམ་པ་དང་དེ་ནས་དགེ་བ་ལ་དགའ་བ་དགེ་བ་སྒྲུབ་རྒྱུ་དེ་འདྲ་འདྲེན་གི་འདུག། སེམས་ཅན་གཞན་ལ་དམིགས་པའི་སྙིང་རྗེ་དེ་ཡང་དེས་འདྲེན་གྱི་འདུག། སྐྱབས་གནས་དཀོན་མཆོག་གསུམ་ལ་སླུ་བ་མེད་པར་ཡིད་ཆེས་ཀྱི་དད་པ་བྱས་ནས་དེ་ལ་སྐྱབས་སུ་འགྲོ་བ་དེ་ཡང་འདྲེན་གྱི་འདུག་དེ་ཡིན་ཙང་ཨ་ནི་སྡུག་བསྔལ་གྱི་ཡོན་ཏན་རེད་བ་སྡུག་བསྔལ་བསམས་པ་ཡིན་ན་དེ་སྐྱེ་གི་རེད་བ། དེ་ཡིན་ཙང་ལྷ་སྐུ་བསྒོམ་པ་ལས་ཀྱང་དམྱལ་བའི་ལུས་བསྒོམ་པ་དེ་ཕན་ཡོན་ཆེ་ཡོད་སྲིད། ལས་དང་པོ་ལ་སྔོན་ལ་ཕན་ཡོན་ཆེ་ཐག་ཆོད་རེད་བ། ལྷ་སྐུ་ག་ཚད་བསྒོམས་དེ་ནས་ང་ཚོ་ལ་ལྷ་སྐུ་ནི་ཡོང་ཡ་ཡོད་མ་རེད། ཁག་པོ་ཞེ་དྲག་བྱེད་ཀྱི་རེད་བ། རྟོགས་པ་མཐོ་པོ་ཡོད་མཁན་དེ་འདྲ་ཡིན་ན་ནི་ལྷ་སྐུ་བསྒོམས་ནས་ཅིག་ཡོང་གི་ཡོད་ན་མ་གཏོགས། ཐ་མལ་པ། དེ་འདྲ་ཡིན་ན་ནི་ལྷ་སྐུ་ག་ཚད་བསྒོམས་ནས་ཡོང་ཡ་ག་གེ་ཡོད་མ་རེད་པ། སྡུག་བསྔལ་ནི་དམྱལ་བ་པའི་ལུས་ལ་སོགས་པ་དེ་དག་དམྱལ་བའི་ལུས་དེ་འདྲ་ཅིག་རེད་སྡུག་བསྔལ་དེ་འདྲ་ཅིག་མྱོང་གི་རེད་བསམ་བསམས་ནས་མི་ཅིག་ཅིག་དྲན་པ་ཡིན་ན་དེ་ལ་བརྟེན་ནས་ཡོན་ཏན་ཅིག་མེད་པ་མི་སྲིད་པ་རེད་ཅེས་རེད་པ། ཡིན་གཅིག་མིན་གཅིག་ཡོན་ཏན་ཅིག་འདྲེན་ཡོང་གི་རེད་པ། ལྷ་སྐུ་བསྒོམས་ཀྱི་བསྡད་ན་ཡོན་ཏན་ཡོང་གི་ཡོད་དམ་མེད་འགྲོ་ཡོད་ཧ་གོ་ཡོད་མ་རེད། ཐ་མ་ནི། རྩ་ནག་ཆ་ཡི་ལོ་རྒྱུས་སུ་ནི་ཁྲོ་བོ་གཤིན་རྗེའི་གཤེད་ཀྱི་རྣལ་འབྱོར་པ་དེ།

སུའི་བདུད་ཀྱིས་ནི་འཇིགས་བྱེད་ཀྱི་ང་རྒྱལ་བསྒོམས་སྦྱིན་སྲེག་བཏང་དེ་འདྲ་བྱས་ནས་ཆུ་ལ་བླ་མ་ཁྱེད་ཀྱི་གདོན་འདྲེ་དེ་ཆུ་ལ་བླ་མ་ཁྱེད་ཀྱི་མ་ནི་ཁྲལ་བསྐུལ་ནས་གྲྭ་པ་སྒང་ག་ལ་ཁྲལ་བསྐུལ་ནས་ཉི་མ་རེ་ལ་ཨ་ནི་མི་རེ་རེ་རེ་གཏོང་བྱས་ནས་སྡོད་བཅུག་སྟེ་ཉི་མ་གཅིག་ཨ་ནི་མི། བསམ་པ་བཟང་པོ་ཞེ་དྲག་ཡོད་མཁན་ཅིག་ཡོན་ཏན་ཞེ་དྲག་མི་ཤེས་མཁན་འོ་དེ་འདྲ་ཅིག་ལ་ཁེལ་བ་ཡིན། ད་ང་ཁྲལ་ཁེལ་བ་ཡིན་ཙང་མ་འགྲོ་ན་རང་འགྲོ་རེད་བསམས་ནས་ཀྱི་འགྲོ་ཁ་བྱས་མ་ཐུབ་ཁོ་ཁ་བརྡའི་བྱ་ཡ་དེ་ཚོ་ནི་ནུས་པ་དང་ག་གེ་མེད་པ་རེད། ཡིན་མ་དེ་ཚོ་ཡང་ཁ་བརྡའི་བྱ་ཡ་ཀྱི་རྟོག་པ་དང་འདི་ག་རུ་ཡོད་པ་དག་དང། ཁོ།

ད་ལྟ་ང་ལ་ག་གེ་བྱེད་ནུས་ཡོད་མ་རེད་ང་རྒྱལ་ག་ཚད་བསྒོམས་ནས་ང་ལ་ནུས་པ་ཆེ་ཡོད་མ་རེད་ཁྱེད་རང་ད་རེས་ནི་སྙིང་རྗེ་བསྒོམས་པ་ལ་བརྟེན་ནས་ང་ཁྱེད་རང་ལས་ཕར་འགྲོ་མ་འགྲོ་རང་འགྲོ་བྱས་ནས་འགྲོ་དགོས་བྱུང་སོང་ཟེར་ནས་དེ་འདྲའི་བཤད་ཡས་དེ་འདྲ་བྱུང་བ་རེད་བ། ཁོ་རང་རང་གདོན་འདྲེ་དེ་ཁོ་རང་རང་གིས་བཤད་པ་རེད་ད་ལྷ་སྐུ་ག་ཚད་བསྒོམས་དུས་ནི་ཡག་པོ་བྱུང་བ་ཡིན་ན་ཞེ་དྲག་ཡག་པོ་ཡོང་གི་རེད། ཡག་པོ་རང་མ་བྱུང་བ་ཡིན་ན་དེ་ལ་བརྟེན་ནས་ཉེན་ཁ་ཆེན་པོ་དེ་འདྲའི་ཞེ་དྲག་ཡོང་གི་རེད།

སྐྱབས་བཙལ་བགྱིད་ཀྱི་དྲན་དུ་འོས། ཡང་དག་ལ་ཡོད་ན་ཡན་ལ་མེད་པའི་སྙིང་རྗེའི་རྟེན་འདི་ཡང་དགོས། ད་ནི་དེ་རྒྱུ་གང་ལ་བརྟེན་ནས་བྱུང་བ་ཡིན་ན་སྡིག་པའི་ལས་ལ་བརྟེན་ནས་བྱུང་བ་ཡིན། སྡིག་པ་སོང་དུས་ཡག་པོ་མ་རེད་ད་སྡིག་པ་བྱེད་རྒྱུ་མི་འདུག་སྡིག་པ་བྱས་པ་ཡིན་ན་སྡུག་བསྔལ་དེ་ལྟ་བུ་ལ་སྐྱེ་གི་འདུག་གསུང་ས་ཐམས་ཅད་ཀྱི་དྲན་གྱི་རེད་བ། སྡུག་བསྔལ་དེ་ལ་ཡིད་འབྱུང་བའི་ངེས་འབྱུང་སྐྱེས་ཀྱི་ཡོང་གི་རེད་བ། དེ་འདྲ་ཡིན་ས་ནས་ཧ་གོ་དགོས་པ་ལས་ཀྱི་དེ་དགོས་པ།

རི་ཡོད་པ་ཡིན་ན་རི་ཚང་མ་དང་བཅས་ནས་ལྕགས་མེ་དྲག་སྟངས་ཡག་ཅིག་མང་པོ་ཞིག་འདྲ་འབར་འདུག་ཅིག་དེ་ཀུ་ལེ་ནི་ལྕགས་ཀྱི་མེ་དེ་ཡར་འབར་ནས་ང་ཚོ་བོད་གཞིས་ཀྱི་མེ་གཏོང་ནང་ཡོད་ཞེ་ནས་ཁྲུ་གང་ཡར་འབར་འདུག་ཅིག་ཅེས་ཨོ་དེ་ཡི་དམྱལ་བའི་མཇེ་ཁ་གང་ག་ལ་ཡོད་ད། ཐུན་མོང་མ་ཡིན་པའི་སོ་སོ་སོ་སོའི་སྡུག་བསྔལ་དེའི་དམྱལ་བ་ཡང་སོས་ལ་ཡིན་ན་ནི། ད་ལྟ་རང་ཉིད་ཤི་དཔེར་ན་ང་རང་གཅིག་ཤི་ང་རང་གཅིག་ཤི་བྱས་ནས་ནི་ལམ་སང། བར་དོ་སྨོན་ལམ་མེད་པ་ན་གཞིས་ཀྱི་མིག་གཅིག་ནས། བར་དོ་སྨོན་ལམ་མེད་པ་ན་དེ་ལྟ་བུ་ཅིག་ཉོན་བྱས་ནས་ད་ནས་ཡང་སྐྱེ་སྲིད་དུ་ཉིང་མཚམས་རྒྱག་ཟེར་བ་སྐྱེ་སྲིད་དུ་ཉིང་མཚམས་རྒྱག་པ་དེ་ཟེར་ན་དམྱལ་བ་ན་སྐྱེ་འོང་སྟེ་དམྱལ་བ་དེ་རྫུས་སྐྱེས་བ་རྫུས་སྐྱེས་ཡིན་ས་དབང་པོ་ཀུན་ཚང་བ་དེ་འདྲ་ཅིག་དང་ལུས་ཆེ་ཆུང་ག་འདྲ་ཅིག་ཡོད་པ་ཡིན་ན་ཐོག་མ་སྐྱེས་ཙམ་ཉིད་ནས་ལུས་ད་ག་རང་ཡོད་མ་གཏོགས་དང་པོ་ཆུང་ཆུང་བྱས་ནས་རྗེས་མ་ཆེ་རུ་ཆེ་རུ་འགྲོ་ཡ་དེ་འདྲ་ཅིག་ནི་མེད་ད་དམྱལ་བ་ཡང་སོས་ན་སྐྱེ་གི་རེད་བ་དཔེར་ན་ང་ཤི་དམྱལ་བ་ཡང་སོས་ན་སྐྱེས་དམྱལ་བ་ཡང་སོས་ན་སྐྱེས་ཚར་སོང་ན་ཡང་སོས་དེ་ན་སྐྱེས་མ་ཐག་པ་སྐད་ཅིག་དང་པོ་དེ་ལ་ད་ང་སྡིག་པ་དེ་ལྟ་བུ་བྱས་བྱས་ནས་ཡང་སོས་ན་སྐྱེས་ཚར་སོང་སོ་སོ་ནམ་ཅི་ནས་བསམ་པ་ཅིག་དེ་འདྲ་ཞིག་འཁོར་གི་ད་སྐད་ཅིག་གཉིས་པ་དེ་བསམ་པ་དེ་བརླག་འགྲོ་ཀྱི་ནི་བསམ་པ་དེ་མེད་པ་བྱས། ད་རང་གི་ལག་པ་ནི་གང་ཡོད་པ་གང་ག་མཚོན་ཆ་ལ་གྱུར་ནས་མདུང་དང་གྲི་དང་སྟ་རེ་ལ་སོགས་པ་དེ་འདྲ་མང་པོ་ཅིག་ལ་གྱུར་ཀྱི་ནི་ལྕགས་ཀྱི་ཐོ་ལུམ་མེ་འབར་བ་ལ་སོགས་པ་ཚུར་གྱུར་ཀྱི་ནི་སྨྱོས་པའི་སེམས་ཀྱིས་ཞེ་སྡང་གི་ཀུན་སློང་གཞན་ལ་རྒྱ་སྒྲོ་རྒྱག་ཁོང་ཁྲོ་ནས་ཕར་ཚུར་བརྡེག་རེས་བྱས་བསད་རེས་བྱས་བསད་རེས་བྱས་ནས་གཅིག་གིས་གཅིག་བསད་གཅིག་གིས་གཅིག་བསད་ནས་ནི་ལུས་དུམ་བུ་མང་པོ་ཅིག་ལ་གཏོར་ཀྱི་ནི།

རང་ལོ་ལྔ་བརྒྱ་པོ་དེ་ཚང་མ་ཐམས་ཅད་ཉི་མ་གཅིག་ལ་བརྩིས་པའི་དམྱལ་བ་ཡང་སོས་ཀྱི་ཉི་མ་གཅིག་རེད། རྒྱལ་ཆེན་རིགས་བཞི་ཡི་ལོ་ལྔ་བརྒྱ་དེ་ང་རང་ཚོ་མི་ལོ་བྱས་བཞག་ནས་ཞེ་དྲག་ཡོང་གི་འདུག་ང་དེ་དམྱལ་བ་ཡང་སོས་ཉི་མ་གཅིག་རེད། ཉི་མ་གཅིག་པོའི་ཟླ་བ་ཞག་སུམ་ཅུ་ལ་ཟླ་བ་ཟླ་བ་བཅུ་གཉིས་ལ་ལོ་བྱས་པའི་རང་ལོ་ལྔ་བརྒྱ་དེ་གོ། རང་ལོ་ལྔ་བརྒྱ་བྱས་དེ་ཁོ་ལོ་བས་ཞེ་དྲག་རིང་པོར་ཆགས་ཚར་བ། ཨ་ཏོ་སི་ཅེ་བྱས་ནས་དམྱལ་བ་ཡང་སོས་དེ་ཏོ་སི་ཡིན་པ་རེད་དེ་ལ་སྡུག་པོ་གཏོང་མཁན་གྱི་གཤིན་རྗེའི་ལས་མཁན་ཟེར་ནའམ་དེ་འདྲ་མེད་པ་རེད།

ཡང་ཁོ་གཉིས་རི་གཉིས་པོ་དེ་ཁ་བཞག་དེ་ཀོ་ལོ་ཡང་ཚོས་རོ་རོ་ཆག། ཡང་ཅིག་ཞུས་དེ་ཀོ་ལོ་ཡང་ཁོ་ཚོ་འཐོར་ཆེ། ཨ་དེ་འདྲ་ཅིག་བྱས་ནས་མྱང་འདི་ཅིག་བྱས། རི་གཉིས་བར་ལ། བསྡུས་འཇོམས་བྱེད་ཕར་ཚུར་བསྡུས་ནས་འཇོམས་པར་བྱེད་པ་ཡིན་ས་ཁོ་བསྡུས་འཇོམས་ཟེར། དམྱལ་བ་བསྡུས་འཇོམས་ཟེར་མཁན་དེ། ཏོ་སི་ཡིན་པས་ད་སེམས་ཅན་རིགས་འདྲ་མི་འདྲ། སི་དེ་ལ་རང་ཉིད་པས་སེམས་ཅན་སྲོག་ག་འདྲ་ཅིག་བཅད་རྒྱུ་ཡིན་པ་ཡིན་ན་ཡང་དེ་ཡི་མགོ་དང་འདྲ་བ་ཅིག། དཔེར་ན་ཤིག་བསད་རྒྱུ་ཡིན་ན་ཤིག་གི་མགོ་དང་འདྲ་བ་རི་དེ་འདྲ། མགོ་དེ་ཤིག་གི་གཟུགས་ཐག་ཡིན་པ་ཅིག་ལ་ལྕགས་ཀྱི།

ནི་ཚ་བ་རེད་དེ་ཡོད་གོ། ཚ་བ་ཟེར་མཁན་དེ། ག་གེ་མོས་བྱས་ནས། འགྲོ། གཤིན་རྗེ། ག་ཟག་དམྱལ་སྲུང་གི་ལས་མཁན་དེ་ཚོ་ཡིས་ཁྲིད་འགྲོ་བྱས་ནས། ལྕགས། ཀྱི་ཟངས་ཆེན་པོ་དེ་འདྲ་ནང་ལ། ལྕགས་ཀྱི་ཆུ་ཁོལ་མ་ཡར་འཁོལ་འདུག་ཅིག། ང་ཚོས། ལྕགས་བཞུ་འགྲོ་དེ་དེང་སང་ང་ལྕགས་བཞུ་འགྲོ་དེ་དམར་ཧུར་ཧུར་གྱི་ཆུ་དེ་འདྲ་ཅིག་འདོན་གྱི་འདུག་ང། དེའི་ནང་ལ་ང་ཚོས་མཛུབ་གུ་གཅིག་བཅུག་པ་ཡིན་ནའི་མཛུབ་གུ་གང་ལམ་སང་རྩ་མེད་ལ་འགྲོ་གི་རེད། ཨ་དེ་འདྲ་ཡིན་དེ་འདྲ་མི་འདྲ་སྟངས་དེ་ཀྱིས་དེ་ནི། ཟངས་ཆེན་པོ་དེ་འདྲ་ཁུར་བྱས་ནས་དེ་ནང་ལ་སྲན་མ་བཙོས་བཞག་ནང་བཞིན་སྲན་མ་བཙོས་དེ་ཁོ་ལ་སྲན་མ་ཁ་ཤས་ཐོག་ལ་ཡོང་ཁ་ཤས་འོག་ལོས་འགྲོ་ནས་ཚོ་ཕག་རྩ་ཞིག་ལ་རྒྱག་དགོས་རེད་པ་ཨ་དེ་ནང་བཞིན་དགུ་བཞི་ལོ་ནང་ལོགས་ཀྱིན་བཙོས་ནས་བཙོས་ནས་སྡུག་བསྔལ་དཔག་ཏུ་མེད་པ་དེ་འདྲ་མྱོང་ད་ལྟའི་ཤི་ཡས་མེད་པ་ཅན་ནི་ཁྱོད་རོ་མུ་ཤི་ར་དེ་གལ་སྲིད་ཤི་ནས་ནི་ཁྱོད་རོ་དུ་མ་ལྷན་པ་ཡིན་ནས་ཡང་རོ་གོ་དུ་ཟེར་ཡང་རོ་རོ་ཟེར་ནས་ཡང་དམྱལ་བ་པའི་སེམས་ཅན་དེ་ཁྱག་ཡང་མ་བཙོས་ཡང་ལྟོ་ཟེར་བྱས་ཡང་མ་བཙོས་ཨོ་དུ་ཟེར་བྱས་ཀྱིན་བསྡད་དགོས་རེད།

ལྕེ་ལེབ་ཐོག་ལ་ནི་ལྕེ་ལེབ་དེ་དཔག་ཚད་དཔེ་མང་པོ་ཆེན་པོ་ཞེ་པོ་ཅིག་དེ་འདྲ་རེད་བྱས་ནི་ལྕགས་ཀྱི་ས་གཞི་རབ་ཏུ་འབར་བ་དེ་ཚོའི་ཕར་བརྐྱངས། དེའི་སྒང་ལ་ནི་རྨོན་པ་རྒྱག་གི་ཐོང་གཤོལ་གྱི་ལྕགས་རབ་ཏུ་འབར་བ་དེ་འདྲ་གྱིས་ང་རང་ཚོའི་ད་ལྟ་གླང་གོག་གིས་ཞིང་ཁ་རྨོན་པ་རྒྱབ་པ་མ་རེད་བྱས་ནི་རྨོན་པ་རྒྱབ་ཡོད། ཡང་འགའ་ཞིག་འགའ་ཞིག་ལ་མཆོད་རྟེན་ཆེན་པོ་དེ་འདྲ་བའི་མེ་འབར་དེ་གིས་དེ་འདྲ་འོག་ལ་མནན་བྱས་ནི་དབུགས་གཏོང་ཡང་གཏོང་མ་ཐུབ་བ་ཅིག་ནི་མར་མནན་ནས་འཇུ་སྐུ་ཚ་པོའི་ཆ་ཡས་དེ་འདྲ། འགའ་ཞིག་འགའ་ཞིག་ལ་ལྕགས་ཀྱི་བྱེ་མ་རྣམས་ལ་ལྟོས་སུ་ཐར་པས།

ཁོག་པ་ནང་ལོགས་མེ་འབར་བྱས་ནས་ཚང་མ་དང་བཅས་ཕྱི་ནང་ཚང་མ་དང་བཅས་མེ་འབར་ནས་ད་རང་གི་དམྱལ་བའི་སེམས་ཅན་གྱི་ལུས་དང་དམྱལ་བའི་གྱི་མེ་དེ་ཡིན་ཟེར་ཡས་ཀྱི་དབྱེ་བ་ཙམ་ཡང་ཕྱེ་ཕྱེ་མི་ཐུབ་པ། དབྱེ་བ་ཙམ་ཡང་ཕྱེ་མི་ཐུབ་པ་བྱས་ནས་མེ་དང་ལུས་གཉིས་པོ་དེ་ངོ་བོ་དབྱེར་མེད་ཅིག་ལ་གྱུར་ནས། ངོ་བོ་དབྱེར་མེད་ཅིག་ལ་གྱུར་ནས་བསྡད་ནས། ད་སེམས་ཅན་ཡིན་པ་ག་འདྲ་ཞིག་ངོ་ཤེས་ཀྱི་རེད་ཟེར་ན་ཁོ་ཨ་ཚ་ཟེར་ཡས་ཀྱི་ཚ་སོང་ཟེར་ཡས་ཀྱི་སྐད་ཙམ་ཞིག་གྲག་ཐུབ་པ། འོ་དེ་ཙམ་མ་གཏོགས་བྱིས་པ་བཟོ་ལྟ་ཙམ་ཁྱོན་ནས་མེད་པ་ཞིག་གི་འགག་རྒྱག་གི་མེ་ཁོ་རང་རང་གི་ངོ་བོ་ལ་གྱུར་འདུག་གི།

སྤུ་གྲི་གཏམས་པའི་ལམ་རལ་གྲི་ལོ་མའི་ནགས་ཚལ་ལྕགས་ཤལ་མ་ལི་ཡི་སྡོང་པོ་ཟེར་དེ་གསུམ་པོ་དེ་མཚོན་ཆ་གྱི་གནོད་པ་བྱེད་པའི་བྱེད་པ་ཡིན་ཙང་གཅིག་ལ་བརྩི། ཆུ་ཀླུང་རབ་མེད་ཟེར་མཁན་གཅིག་ལ་བརྩི་བའི་འོ་དེ་བཞི་པོ་དེ་ཉེ་འཁོར་གྱི་དམྱལ་བ་ཟེར། ཨའོ་འདུག་སེ་ཡིན་པ་རེད། ཉེ་འཁོར་གྱི་དམྱལ་བ་ཟེར། དེ་ནས་ཨ་ལས་དེ་བར་དུ་བཞག་ཅིག་ནས་ཁབ་ཚོ་དེ་ས་སྐྱེས་དེ་སུ་གློ་རྒྱུས་པའི་རྗེས་བཞག་དེ་གློ་ཕུག་ཏུ་བྱིལ་བ་འདི་འོག་སྟོང་ཕྲག་ཉི་ཤུ་ན་མནར་མེད་པའོ་ཟེར་བྱིལ་བ་རོ། ཧོ་དེ་བརྩི་ཡའི་དེ་དང་དེ་བརྩི་ཡའི་གཉིས་པོ་དེ་ཏོག་ཙམ་འདྲ་པོ་མ་རེད་འདི་འོག་སྟོང་ཕྲག་ཉི་ཤུ་ན་ཟེར་ཡས་དེ་ནང་བཞིན་བརྩི་བས་ན།

སྲིད་ནི་དྲན་གྱི་རེད་པ་ཨ་ཏོའི་ལམ་སང་དམྱལ་བ་ཚ་དམྱལ་ནང་སྐྱེ་ཡས་ཀྱི་ལས་དེ་ལས་གསོས་བཏབ་ཚར། དེ་མ་ཐག་ཏུ་ལམ་སང་ཚ་དམྱལ་གྱི་ལས་དེ་ལས་གསོས་བཏབ་བྱས་ནས་ལས་མང་པོ་ཡོད་པའི་ནང་ནས་གཅིག་ལ་གདམ་ཁ་གཏོང་པར་དང་ང་རང་ཚོ་སྣོད་ཆས་ཅིག་ནང་ལ་འབྲུ་རིགས་མང་པོ་ཅིག་བླུགས་བཞག་ཡིན་ན་དེའི་དཀྱིལ་ལ་འབྲུ་རིགས་གཅིག་འབྲུ་བའི་ནང་བཞིན་ཆགས་ཀྱི་འདུག་སོང་སོ་འགྲམ་གྱི་ནི་ད་ལྟ་རང་ཚ་པོ་ཅིག་ནང་སླེབས་ཀྱི་ནང་སོང་སོ་འགྲམ་དེའི་དག་ལམ་སང་ཚ་དམྱལ་གྱི་ཚ་དམྱལ་ནང་སྐྱེ་སྐྱེ་ཡས་ཀྱི་ལས་དེ་ལས་གསོས་བཏབ་ཚར། གསོས་བཏབ་ནས་ནི་ལས་ཀྱི་ནུས་པ་མཐུ་ཅན་དུ་སོང་བར་བ། ལས་ཀྱི་ནུས་པ་མཐུ་ཅན་དུ་སོང་བ་དེ་རྟེན་འབྲེལ་ཡན་ལག་བཅུ་གཉིས་ནང་ནས་བཅུ་པ་སྲིད་པ་ཟེར་གྱི་རེད་པ། བཅུ་པ་སྲིད་པ་ཟེར་གྱི་རེད་པ། འོ་དེ་འདྲའི་ལས་དེ་ནི། དེའི་གཞུག་གུ་དེ་ལམ་སང་ཚ་དམྱལ་ནང་སྐྱེ་གི་རེད་པ། འོ་དེ་ལས་གསོས་བཏབ་ཚུལ་དེ་དེ་ཡིན་པ་རེད། བྱས་པ་ཡིན་ན་ཚ་པོ་མེ་དེ་བྱས་ན་དེ་ག་རེད་དེ། ང་རང་ཚོ་མི་ཡི་མེ་ལས་བདུན་འགྱུར་གྱིས་ཚ་གི་རེད། ཞེ་དྲག་ཚ་པོ་ཞེ་དྲག་རེད། དེ་དང་མི་ཡི་མེ་གཉིས་བསྡུར་ན། མི་ཡི་མེ་དམྱལ་བ་མེ་ཡི་ཚོད་ལ་ཙན་དན་གོར་ཤི་ཤ་ཡི་ཆུ་ཡི་ཚོད་ཙམ་དུ་བསིལ་བ་ཡོད། མི་ཡུལ་ན་མེ་དེ་ཚོ་ཧ་ཅང་ནས་བསིལ་པོ་ཞེ་དྲག་རེད་ཟེར་དམྱལ་བའི་མེ་ལ་བལྟས་ཀྱི་ཡིན་ན་ཙན་དན་གོར་ཤི་ཤ་ཡི་ཆུ་ནང་བཞིན་གྱི་བསིལ་པོ་ཞེ་དྲག་རེད་ཟེར། སྔོན་མོའུ་འགལ་གྱི་བུས་ཚ་དམྱལ་གྱི་མེ་སྟག་ཆུང་ངུ་ཞིག་མི་ཡུལ་དུ་བསྣམས་ནས་རྒྱ་མཚོའི་འགྲམ་དུ་བཞག་པས་མི་ཐམས་ཅད་ཚ་བས་ཉེན་ནས་སྡོད་མི་ཚུགས་པ་ལྟ་བུ་བྱུང་བ་ཞིག་ཡིན། དེ་འདྲའི་མེ་ཡི་དཀྱིལ་དུ་སྐྱེས་ཀྱང་དེ་མ་ཐག་གནའ་མེད་དུ་ལྷག་མེད་དུ་འཚིག་འགྲོ་བའི་གཟུགས་པོ་ཆུང་ངུ་ཞིག་ཡིན་ན་དྲག་མོད་གཟུགས་བོངས་ནི་རི་རྒྱུད་ཙམ་དུ་ཧ་ཅང་ཆེན་པོ་ཡོད། དེ་ཡང་རང་ཅག་འགའ་ཡི་རྐང་མཐིལ་གྱི་པགས་པ་མཁྲེགས་པོ་ཡོད་པ་དེ་འདྲ་ཞིག་ཡིན་ན་ཅུང་དྲག།